མིའི་ནུས་ཤུགས་ལྟེ་གནས་ཁང་གིས་ཉམས་ཞིབ་གནང་བ་ལས། ལས་གནས་ཁག་གི་སྦྱིན་བདག་བརྒྱ་ཆ་དྲུག་ཅུ་རེ་བརྒྱད་ཙམ་ཞིག་གིས་ལོ་ན་ལྔ་བཅུ་ཡན་ཅན་གྱི་ལས་མི་རྣམས་ལ་ལས་ཀ་སྤྲད་འདོད་མེད་པ་ཐོན་ཡོད་འདུག་ཨེ་ཏྲམ་ཧྥེ་རེར་ལགས་ནི Thinkerbell ཞེས་པའི་སྒྱུ་རྩལ་གྱི་འབྲེལ་མཐུད་ཁང་དབུ་བརྙེས་མཁན་ཡིན་པ་དང་ཁོང་གིས། ལས་མི་ལོ་རྒན་པར་གླ་བ་ཡིན་ན་འགྲོ་སོང་ཆེ་བ་ཡོད་པའི་རྐྱེན་གྱིས་ལས་ཀའི་སྦྱིན་བདག་ཚོས་ལས་མི་གཞོན་པར་གླ་འདོད་བྱེད་ཀྱི་ཡོད་ཚུལ་འགྲེལ་བརྗོད་གནང་ཡོད་འདུག་དེར་བརྟེན་ད་ཆ་ཨོ་སྟྲེ་ལི་ཡའི་ལས་མིའི་ཆ་སྙོམས་ལོ་ཚད་དེ་ནི་ལོ་སུམ་ཅུ་སོ་བརྒྱད་ཡིན་འདུག Adam Ferrier ལགས་ཀྱིས་གསུངས་དོན། Ageism in Advertising། སྤྱི་བཏང་ནས་ཚོང་བསྒྲགས་ཀྱི་ལས་ཁུངས་སུ་ལོ་ཚད་དབྱེ་འབྱེད་བྱེད་པ་ཡོངས་ཁྱབ་རེད། དེ་དཔལ་འབྱོར་དང་འབྲེལ་བའི་རྒྱུ་མཚན་ལ་ཐུག་པ་རེད་བསམ་གྱི་འདུག་དཔེར་ན། ལོ་ན་རྒན་པའི་ལས་མི་རྣམས་ལ་འབྲེལ་ཡོད་ལས་ཀའི་ཉམས་མྱོང་མང་བ་ཡོད་པར་བརྟེན་རང་བཞིན་གྱིས་ཁོང་ཚོར་གླ་ཆ་ཡང་མང་བ་སྤྲད་དགོས་ཀྱི་ཡོད། དེར་བརྟེན་ལོ་ན་གཞོན་པ་གླ་ན་ཉམས་མྱོང་མེད་ཀྱང་འགྲོ་སོང་ཆུང་བ་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ཟླ་བ་དྲུག་པའི་ནང་ཁེ་མེད་ཞབས་ཞུ་ཚོགས་པ Brotherhood of Saint Laurence ཞེས་པས་སྙན་ཐོ་ཞིག་བཏོན་ཡོད་པ་ལས། ཏོག་དབྱིབས་ནད་ཡམས་སྐབས་ཨོ་སི་ཀྲི་ལི་ཡའི་མི་ལོ་ན་ལྔ་བཅུ་ང་གཅིག་ནས་དྲུག་ཅུ་རེ་ལྔ་ཅན་གྱི་མི་གྲངས་འབུམ་བཞི་ཙམ་གྱི་ལས་ཀར་ཤུགས་རྐྱེན་ངན་པ་བྱུང་ཡོད་པ་ཐོན་ཡོད་འདུག་ཡང Ron Maxwell ལགས་ནི་ཁེ་མེད་ཚོགས་པ VERTO ཞེས་པ་དེའི་སྤྱི་ཁྱབ་འགན་འཛིན་ཡིན་པ་དང་ཁོང་གིས་ཉེ་དུས་སུ་ཚོགས་པ་དེས་ལས་མེད་ལོ་ན་རྒན་པ་རྣམས་ལ་ལས་སྦྱོང་སྤྲད་ནས་ལས་ཀ་འཚོལ་བར་རོགས་སྐྱོར་གནང་བཞིན་ཡོད་ཅེས་ཁོང་གིས་གསུངས་དོན།

ལས་གཞི་དེའི་བརྒྱུད་ལོ་ན་བཞི་བཅུ་ཞེ་ལྔ་ནས་བདུན་ཅུ་དོན་ལྔ་བར་ཅན་གྱི་མི་ལས་ཀ་ཤོར་བ་དང་ལས་མེད་པ་རྣམས་ལ་རོགས་སྐྱོར་སྤྲད་བཞིན་ཡོད་འདུག་དེ་བཞིན Maxwell ལགས་ཀྱིས་རིག་གཞུང་དང་སྐད་རིགས་སྣ་མང་ཅན་གྱི་ལས་མི་ལོ་རྒན་པ་རྣམས་ལོ་ཚད་དབྱེ་འབྱེད་ཐོག་ཨིན་སྐད་མི་ཤེས་པའི་དཀའ་ངལ་འཕྲད་ཀྱི་ཡོད་པ་དངོས་ཡོད་ཀྱི་གནས་སྟངས་ཤིག་ཡིན་པས་ཁོང་རྣམ་པ་རང་ཉིད་ཀྱི་རིག་གཞུང་དང་མཐུན་པའི་ལས་གནས་སུ་ལས་ཀ་འཚོལ་ཐབས་གནང་བར་ལམ་སྟོན་གནང་དོན། གཞིས་སྤོ་བ་འགའ་ཞིག་ལ་རང་ཉིད་ཀྱི་ལུང་པར་ལག་འཁྱེར་དང་ལས་ཀའི་ཉམས་མྱོང་གང་འཚམ་ཞིག་ཡོད་ཀྱང། དེར་སླེབས་རྗེས་ལག་འཁྱེར་དེ་ངོས་ལེན་མ་བྱས་པ་ཡོང་སྲིད་པ་རེད། དེར་བརྟེན་རབ་ཏུ་བྱུང་ན་ཁྱེད་ཀྱི་ལག་འཁྱེར་དེ་དག་ཨོས་ཏྲེ་ལི་ཡའི་ལག་འཁྱེར་ཞིག་ཏུ་བསྒྱུར་ཐུབ་པ་གནང་དགོས། དེ་ལྟར་གནང་བ་ཡིན་ན་ཁྱེད་ཀྱི་ལག་འཁྱེར་ཨོས་ཏྲེ་ལི་ཡའི་ནང་ངོས་ལེན་བྱེད་ངེས་རེད། ཡང་ལོ་ན་ལྔ་བཅུ་ང་བདུན་ཅན་གྱི་རེ་མན་ཏྲི་ཧན་ལགས་ནི་འཕྲུལ་འཁོར་ལས་རིགས་ཀྱི་འགན་འཛིན་ཟུར་པ་ཞིག་ཡིན་པ་དང། ཏོག་དབྱིབས་ནད་ཡམས་ཐོག་མར་ཁྱབ་གདལ་བྱུང་སྐབས་ཁོང་ཉི་ཧོང་དུ་ལས་འཆར་ཞིག་བསྒྲུབས་ནས་ཨོ་སི་ཀྲི་ལི་ཡར་ཕྱིར་ལོག་བྱེད་འཆར་ཡོད་སྐབས་སྟབས་མི་ལེགས་པ་ཞིག་ལ་ཨོ་སི་ཀྲི་ལི་ཡའི་ས་མཚམས་སྒོ་བརྒྱབ་པར་བརྟེན་ཁོང་ད་བར་ཉི་ཧོང་དུ་ལུས་ནས་ལས་ཀ་འཚོལ་རྒྱུར་འགོག་རྐྱེན་ཆེན་པོ་འཕྲད་བཞིན་པ་ཡིན་འདུག་ཁོང་གིས་གསུངས་དོན། ང་རང་རྒན་གསོ་ཞུས་རྗེས་མེལ་སྦོར་ན་ནང་སྡོད་འཆར་ཡོད་པ་དང། དེའི་སྔོན་ལ་ངའི་བཟའ་ཟླ་མ་ལེ་ཤི་ཡ་ནས་ཡིན་པས་དེར་བསྐྱོད་འཆར་ཡོད། འོན་ཀྱང། ང་རང་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་ཉིན་ཉི་ཧོང་ནས་མེལ་བོརན་དུ་གནམ་གྲུའི་ལག་ཁྱེར་མྱུར་འགྲུབ་པ་དང་ཏོག་དབྱིབས་ནད་ཁྱབ་གདལ་གྱི་རྐྱེན་པས་གནས་སྟངས་འགྱུར་ནས་གནམ་གྲུ་ཕྱིར་འཐེན་བྱས་སོང། ད་བར་ང་རང་དེར་ལྷག་སོང། དེ་བཞིན་ནད་ཡམས་ཀྱི་རྐྱེན་པས་ཧན་ལགས་ཁོང་ཨོས་ཏྲེ་ལི་ཡའི་ནང་ལས་ཀ་འཚོལ་ནས་བཅར་འདྲི་དངོས་སུ་བཅར་མི་ཐུབ་པས་ཁོང་གིས་མཐར། དྲ་ཐོག་བརྒྱུད་ཚོང་ལས་དང་གོ་སྒྲིག་གི་སློབ་སྟོན་པ་བྱེད་འགོ་ཚུགས་པ་ཡིན་འདུག་ཁོང་གིས་གསུངས་དོན།
ནད་ཡམས་དེ་རྒྱུན་རིང་པོ་དེ་འདྲ་གནས་ཀྱི་རེད་བསམ་པའི་ཡུལ་ལ་མ་བྱུང་ང་རང་ཨོས་ཏྲེ་ལི་ཡར་ཕྱིར་ལུས་ཡོད་པས་ཐབས་ལམ་གཞན་ཞིག་འཚོལ་དགོས་ཀ་མེད་བྱུང། དེར་བརྟེན་རང་ཉིད་ཀྱིས་ཚོང་ལས་ཤིག་འགོ་ཚུགས་རྒྱུའི་བསམ་བློ་འཁོར་བྱུང། དེ་བཞིན Maxwell ལགས་ཀྱིས། ལོ་ན་རྒན་པའི་ལས་འཚོལ་བ་རྣམས་ལ་ལམ་སྟོན་གནང་དོན། ཁྱེད་རང་ལས་ཀའི་གོ་སྐབས་གཞན་ཞིག་འཚོལ་སྐབས། མུ་མཐུད་གནས་སྐབས་སུ་ཉིན་འགའ་ཤས་ལས་ཀ་ཞིག་བྱེད་ཀྱི་ཡོད་ན་ཁེ་ཕན་ཡོད། དེའི་བརྒྱུད་ཁྱེད་རང་ལས་ཀ་བྱེད་ཐུབ་པའི་ནུས་པ་དང་འདོད་པ་ཡོད་པ་སྟོན་ཐུབ་ངེས་རེད། མཐར་ཁྱེད་རང་ལས་ཀ་བརྗེ་སྐབས་ཡང་སྟབས་བདེ་བ་ཡོང་ངེས་རེད། ཡང་ཧན་ལགས་ཀྱིས་ནད་ཡམས་སྐབས་ཚོང་ལས་གཉེར་སྟངས་ལ་འགྱུར་ལྡོག་ཆེན་པོ་འགྲོ་ཡོད་པས་དེའི་སྐོར་རང་ངོས་ནས་སློབ་སྦྱོང་དང་ཤེས་རྟོགས་གནང་ཡོད་འདུག་ཁོང་གིས་གསུངས་དོན། ནད་ཡམས་ཀྱི་རྐྱེན་པས་ལས་གནས་ཀྱི་ཁོར་ཡུག་དང་སྒྲིག་སྲོལ་ལ་འགྱུར་ལྡོག་འགྲོ་བ་ཇི་བཞིན་ང་ཚོ་ལས་མི་ཚོས་དེ་དེ་བཞིན་རྗེས་འབྲང་གནང་དགོས་པ་ཡིན་མ་གཏོགས་ང་ཚོས་གནས་སྟངས་དེ་སྔར་བཞིན་འགྱུར་ངེས་རེད་བསམ་ནས་རེ་སྒུག་བྱས་པ་ཡིན་ན་འགྲིག་ཡ་མེད། མི་ཕོན་ཆེན་པོ་ཞིག་ལས་ཀ་ཤོར་ནས་འཚོ་ཐབས་མེད་པ་ཆགས་ཡོད་པ་དེ་ནི་དངོས་ཡོད་ཀྱི་གནས་སྟངས་ཤིག་རེད། དེར་གདོང་ལེན་བྱེད་པར་རང་ཉིད་ཀྱི་ངོས་ནས་ལེགས་ཕྱོགས་སུ་འགྱུར་བ་གཏང་དགོས། ཡང་ཧྥེ་རི་ཨེར་ལགས་ཀྱིས་ཁོང་ཚོའི་ཚོགས་པའི་བརྒྱུད་ལོ་སྔོན་མར་ལས་འཚོལ་བ་ལོ་རྒན་པ་རྣམས་ལ་ཟླ་བ་བརྒྱད་རིང་གླ་ཡོད་པའི་ཐོག་ལས་སྦྱོང་མཁོ་སྤྲོད་གནང་ཡོད་པ་ལས་ལོ་རྒན་པ་རྣམས་ཀྱི་ཁྲོད་དུ་ལྷག་བསམ་དང་གོམ་པ་མདུན་སྐྱོད་ཀྱི་ངར་ཆེན་པོ་ཡོད་པ་གཟིགས་ཡོད་འདུག། དེ་བཞིན་ལས་སྦྱོང་གི་ལས་གཞི་དེའི་ཆེད་དུ་སྙན་ཞུ་འབུལ་མི་འཚང་ཁ་ཤིག་ཤིག་ཡོང་ཡོད་འདུག་ཡང་ཧྥེ་རི་ཨེར་ལགས་ཀྱིས་གསུངས་དོན། ང་ཚོས་སྙན་ཞུ་འབུལ་མི་ཚོར་ལས་ཀའི་རྩལ་དང་ཉམས་མྱོང་གང་ཡོད་མིན་དང་ཁོང་རྣམ་པའི་རྩལ་དེ་ང་ཚོའི་ཚོགས་པའི་ལས་གཞི་དང་མཐུན་མིན་སོགས་དཔྱད་ཞིབ་བྱས་ནས། མཐར་འདེམས་སྒྲུག་བྱུང་བའི་མི་རྣམས་གདོང་དང་གདོང་ཐུག་པའི་ཐོག་བཅར་འདྲིར་སྐད་བཏང་ནས་ང་ཚོའི་ལས་གཞི་དང་རན་པོ་ཡོད་མིན་ཐག་གཅོད་བྱེད་ཀྱི་ཡོད། དེ་ཡང་ཧྥེ་རེར་ལགས་ཀྱང་ཐོག་མར་སེམས་ཁམས་རིག་པའི་ཆེད་ལས་པ་ཞིག་ཡིན་པ་དང་ཁོང་ལོ་སུམ་ཅུའི་ནང་སླེབས་སྐབས་ཚོང་བསྒྲགས་ཀྱི་ལས་གནས་སུ་གྱུར་བ་ཡིན་འདུག་ཁོ་རང་སྒེར་གྱི་ཉམས་མྱོང་ལས་ལས་འཚོལ་བ་ལོ་རྒན་པ་རྣམས་ལ་ལམ་སྟོན་གནང་དོན། ཉམས་མྱོང་ཅན་གྱི་ལོ་རྒན་པ་རྣམས་ཀྱིས་རང་ཉིད་ཀྱི་ཉམས་མྱོང་དང་འཇོན་ཐང་དེ་ལས་གནས་གསར་པ་ཞིག་ཏུ་སྟབས་བདེའི་ངང་བེད་སྤྱོད་ཇི་ལྟར་བྱེད་ཐུབ་ཀྱི་ཡོད་པ་ར་སྤྲོད་ཁ་གསལ་པོ་བྱེད་ཐུབ་པ་དགོས། དེ་བཞིན་ཧན་ལགས་ལ་མཚོན་ན་ཟླ་བ་བདུན་རིང་ཁོང་གིས་ཚོང་ལས་གསར་པ་ཞིག་འགོ་ཚུགས་པར་དགོས་ཡོད་གྲ་སྒྲིག་གནང་ཡོད་པ་དང་ཁོང་གིས་འདི་ལོའི་ཕྱི་ཟླ་གསུམ་པའི་བར་ཨོ་སི་ཀྲི་ལི་ཡར་ཕྱིར་ལོག་ཐུབ་པའི་རེ་བ་གནང་བཞིན་ཡོད་འདུག་གལ་ཏེ་ཁྱེད་ལ་ལས་འཚོལ་བ་ལོ་རྒན་པར་དམིགས་པའི་གཞུང་གི་ལས་གཞིའི་སྐོར་གནས་ཚུལ་རྒྱས་པ་དགོས་ཚེ་དྲ་ཚིགས་ཁ་བྱང། www dot dese dot gov dot au ཐོག་བསྐྱོད་རོགས་གནང། ཡང་ཁྱེད་ལ་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་རོགས་སྐྱོར་དང་ལམ་སྟོན་དགོས་ཚེ་ཁ་པར་ཨང། གཅིག་བརྒྱད་ཀླད་ཀོར་ཀླད་ཀོར། ལྔ་གཅིག་གཉིས་གསུམ་བཞི་བརྒྱད་ཐོག་དང་སྐད་སྒྱུར་བའི་ཞབས་ཞུ་ཆེད་ཁ་པར་ཨང། གཅིག་གསུམ་གཅིག་བཞི།